དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་སྐྱེ་ཡུལ་ཉག་ཆུ་རྫོང་ནས་ཡིན་པའི། གཞོན་སྐྱེས་རྩོམ་པ་པོ་སྨྱུག་མིང་ལ་གདོང་རང་བཀྱག་དང། དངོས་མིང་ལ་བསྟན་འཛིན་མཁྱེན་རབ་ལགས། གསལ་བཤད་ཅི་ཡང་མེད་པའི་སྒོ་ནས་དོན་མེད་ལ། རྒྱ་ནག་གཞུང་གིས་འཛིན་བཟུང་བྱས་ནས་ལོ་ངོ་གཅིག་ལྷག་འགོར་ཡོད་པ་རེད། ཁུངས་ལུང་ཅི་ཡང་མེད་པའི་སྒོ་ནས་གླེང་སློང་ཞིག་འགྲོ་བཞིན་པ་ལྟར་ན། གྲྭ་བསྟན་འཛིན་མཁྱེན་རབ་ལགས་ཀྱིས་རང་གི་ཁ་པར་ནང། ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཞིག་ཉར་ཚགས་བྱས་ཡོད་ལུགས་དང། དེ་བཞིན་སྤྱི་སྟེགས་དྲ་ཚིགས་དུ་འཕྲུལ་དེབ་འགའ་ཉར་ཚགས་བྱས་ཡོད་ལུགས་ལ་བསྙད་ནས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་སོང་བ་རེད་ཟེར་མོད། ད་རག་བར་དུ་རྒྱ་ནག་གཞུང་གིས་རྒྱུ་མཚན་ཅི་ཡིན་སོགས་གསལ་བཤད་བྱས་ཡོད་པ་མ་རེད་ལ། དགེ་འདུན་པ་ཁོང་འཛིན་བཟུང་བྱས་ནས་ལོ་ངོ་གཅིག་ལྷག་འགོར་ཡོད་པ་དང། ད་ལྟའི་ཆར་ཁོང་གར་ཡོད་ཅི་བྱུང་དང་ཡང་ན་ཁྲིམས་འགལ་ནག་ཉེས་ཇི་བསགས། ཁྲིམས་གཏུག་གི་རང་བཞིན་སོགས་ཀྱི་སྐོར་ནས་སྐད་ཆ་ཅི་ཡང་གོ་ཐོས་མི་འདུག་ཅེས་དང། ཁོང་གི་ཨ་མ་གིས་དཔེ་སེམས་འཚབ་ཆེན་པོ་བྱས་ནས་དེ་ནི་ཨ་མ་གི་འཕྲོད་བསྟེན་གནས་སྟངས་ཧ་ཅང་སྐྱོ་བོ་ཆགས་འདུག་གནས་སྟངས་དེ་མོ་ཟིག་རེད་དེ་ནི་ད་ལྟའི་ཆར་དུ་ཡིན་ན་ཁོང་ག་བ་ཡོད་མེད་དང་བཙོན་ཁང་གང་ཟིག་ན་ཡོད་མེད་དང་ནང་བཞིན་འཕྲོད་བསྟེན་གི་གནས་སྟངས་ཅི་མོ་ཡོད་མེད་དེ་ཚང་མ་ལ་གསལ་ཁ་ཅི་ཡང་མི་འདུག། ཡང་ཁོང་གིས་མུ་མཐུད་དུ་བརྗོད་དོན་ལྟར་ན་དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས། འཛིན་བཟུང་བྱས་པ་ནས་ད་རག་བར་དུ་གནས་ཚུལ་གོ་ཐོས་མེད་པར་བརྟེན།

ཁོང་གི་ཁྱིམ་ནང་དུ་དགུང་ལོ་ལྔ་བཅུ་ང་གསུམ་ཙམ་ཡིན་པའི་ཨ་མ་སྤོས་སྡེ་ལས་མེད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།